བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང། དེང་སྐབས་འཛམ་གླིང་ནང་ཚ་དྲོད་ཆེ་རུ་འགྲོ་གི་ཡོད་པའི་གནས་སྟངས་འདི་ཡིས་འགྲོ་བ་མི་དང་སྐྱེ་ལྡན་སྲོག་ཆགས་ཚང་མར་དཀའ་ངལ་འཕྲད་ཀྱི་ཡོད་པའི་ནང་ནས་གོ་ལའི་བྱང་སྣེ་ཁུལ་དུ་གནས་སྡོད་བྱེད་མཁན་པོ་ལ་བེའར་ཟེར་བ་དོམ་དཀར་པོ་དེ་རིགས་ཀྱི་སྣོད་བཅུད་རྟེན་འབྲེལ་ལ་གནོད་སྐྱོན་ཨང་དང་པོ་ཕོག་རྒྱུའི་ཉེན་ཁ་ཆེན་པོ་ཡོད་པའི་སྐོར་ལ་གླེང་མོལ་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་དབྱར་དུས་སྤྱི་ཟླ་དྲུག་པ་ནས་སྤྱི་ཟླ་བརྒྱད་པའི་བར་འཛམ་གླིང་གི་ས་ཕྱོགས་མང་པོར་ད་བར་བྱུང་མྱོང་མེད་པའི་ཚ་དྲོད་ཆེན་པོ་ཞིག་བཏོན་རྗེས་མི་མང་པོར་ཡང་དཀའ་ངལ་ཆེན་པོ་འཕྲད་ཡོད་རེད། ཞུས་ཙང་གནམ་གཤིས་ཚན་རིག་པ་ཚོས་གསུངས་པ་བྱས་ན་འདི་ལོའི་དབྱར་ཁའི་དུས་ཀྱི་ཚ་ཚད་དེ་ཚོ་ནི་དེ་སྔ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པའི་ལོར་ཚ་ཚད་ཐོ་འགོད་བྱེད་འགོ་བཙུགས་པ་དེ་ནས་བཟུང་ཚ་དྲོད་ཆེ་ཤོས་ཤིག་ལ་ངོས་འཛིན་གནང་གི་ཡོད་པ་རེད། ཡུ་རོབ་མཐུན་ཚོགས་ཀྱི་ཀོ་པར་ནི་ཀཱས་ཟེར་བ་ཨ་གནམ་གཤིས་འགྱུར་ལྡོག་ཐོག་ལ་ཉམས་ཞིབ་བྱེད་མཁན་ལས་ཁང་དེ་ནས་བརྗོད་པ་བྱས་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ནས་ཉིས་སྟོང་བརྒྱ་མེད་ཉི་ཤུ་བར་སའི་གོ་ལའི་ཆ་སྙོམས་ཀྱི་ཚ་ཚད་དེ་ལྡིགརི་སེལ་སི་བཅུ་དྲུག་དང་ཚེག་བདུན་ཅུ་དོན་བདུན་དང་ཧྥ་རན་ཧའེ་ལྡིགརིའི་ཐོག་ལ་ཡ་དྲུག་ཅུ་རེ་གཉིས་དང་ཚེག་བཅུ་དགུ་ཙམ་ལ་སླེབས་བྱས་ཚ་བ་ཆེ་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག་ན་ཡང་ད་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར་སྔར་གྱི་ཚད་གཞི་དེ་ནས་ལྡིགྲི་སེལ་སིས་ཀླད་ཀོར་ཚེག་དྲུག་ཅུ་རེ་དྲུག་ཙམ་ཞིག་མཐོ་རུ་སོང་ཡོད་པ་གསལ་སྟོན་གནང་འདུག་གནམ་གཤིས་ཚན་རིག་ཞིབ་འཇུག་པ་ཚོས་གསུངས་པ་བྱས་ན། འདི་ལོ་གོ་ལའི་ས་གནས་མང་པོ་ཡང་སྔར་ལས་ཚ་དྲོད་ཆེ་བ། ཚོར་བ་བྱུང་ཡོད་པ་དེ་ཚོ་ནི་སྨོས་མེད་ཡིན་པའི་ཁར་གོ་ལའི་བྱང་ཕྱོགས་ཁུལ་དུ་ཆགས་པ་ཨ་མི་རི་ཀ་དང་ཡོ་རོབ། ཉི་ཧོང། ལ་སོགས་ཀྱི་ནང་ལ་ཡང་ཚ་རླབས་ཀྱི་དཀའ་ངལ་ཆེན་པོ་བྱུང་བ་དང་ད་ག་ནང་བཞིན་རྒྱ་མཚོའི་ཚ་ཚད་ཡང་ཧ་ཅང་མཐོན་པོར་གྱུར་བྱས་ནས་དེ་སྔ་མེད་པའི་ཚ་བའི་དཀའ་ངལ་གསར་པ་ཞིག་ལ་གདོང་ལེན་བྱེད་དགོས་བྱུང་ཡོད་རེད།

དོམ་དཀར་དེ་རིགས་ཀྱི་སྣོད་བཅུད་རྟེན་འབྲེལ་ལ་ཡ་ཐད་ཀར་དོ་ཕོག་ཡོང་གི་འདུག་ཞེས་བྱས་ནས་གསལ་སྟོན་གནང་བཞག་ཨ། འགྱུར་བའི་གནས་སྟངས་འདི་འདྲའི་ནང་ལ་ཡ་ཡར་ཐོན་རྒྱལ་ཁབ་ཚོ་ལ་ཡ་ཅིག་གང་ཅིའི་མཐུན་རྐྱེན་རེད་ད་ག་ནང་བཞིན་ཆ་རྐྱེན་མང་བ་ཡོད་ན་ཡང་དབུལ་ཕོངས་རྒྱལ་ཁབ་མང་པོ་ལ་ཡ་ཆ་རྐྱེན་དེ་འདྲ་མེད་པ་དེའི་ཁ་ལ་ཡ་དེ་ཁུལ་དུ་གནས་སྡོད་བྱེད་མཁན་ས་གནས་མི་མང་རེད་ད་ག་ནང་བཞིན་རྒྱ་མཚོའི་ཐོན་སྐྱེད་ཁག་ལ་ཡ། འཚོ་བ་བསྐྱལ་བྱས་ནས་བསྡད་མཁན་ཚོ་ལ་ཡ་དཀའ་ངལ་ཆེན་པོ་འཕྲད་རྒྱུའི་ཉེན་ཁ་ཆེ་རུ་འགྲོ་གི་འདུག་དེ་འདྲ་གསུངས་བཞག། Polar Bear། ཟེར་བའི་དོམ་དཀར་པོ་དེའི་རིགས་ནི་ད་ཡོད་དོམ་གྱི་རིགས་མང་པོ་ཡོད་པའི་ནང་ནས་གཟུགས་སྟོབས་ཆེ་ཤོས་ཤིག་ཡིན་པ་དང། ཁོ་ཚོའི་ལྟོ་ཆས་འདྲ་བོ་དེ་ཆ་ཚང་ཤ་ཟ་མཁན་གྱི་སེམས་ཅན་ཆེ་བ་ཞིག་ལ་ངོས་འཛིན་བྱེད་ཀྱི་འདུག་དོམ་དཀར་པོ་དེ་དག་གི་དཔེར་ན་ལྗིད་ཚད་རུ་ཆ་བཞག་པ་ཡིན་ན་ཀི་ལོ་ག་རམ་སུམ་བརྒྱ་ནས་བརྒྱད་བརྒྱ་ཙམ་ཞིག་དང། ཨ་གཟུགས་པོའི་ད་རིང་ཚད་ཟེར་བ་རེད་འདི་ཡང་ཕོ་ཡིན་ན། མང་ཆེ་བ་ཨ་ནི། གཅིག་ཕིད་ལྔ་ནས་བརྒྱད་ཙམ་ཞིག་ཡོད་པ་འདྲ། ཨ་ནི། དོམ་མོ་དེ་ཚོ་ཏོག་ཙམ་གཟུགས་པོའི་ཚད་གཞི་དེ་ཕོ་དེ་ཚོ་ལས་སྟེ་ཆུང་བ་ཡོད་ས་རེད། ཨ་ནི་དོམ་དཀར་པོ་དེ་རིགས་སྤྱིར་བཏང། མང་ཆེ་བ་ཀེ་ན་ཏྲ་རེད་ད་ག་ནང་བཞིན་ཨ་མི་རི་ཀའི་མངའ་སྡེ་ཨ་ལ་སི་ཀ་དང། ཨ་ར་ཤི་ཡའི་བྱང་ཕྱོགས་ཁུལ་དང་ད་ག་ནང་བཞིན་གཅིག་འཁྱགས་རོམ་མང་པོ་ཡོད་ས་གྷི་རིན་ལན་དང་ཨ་ནོར་ཝེ། ཨ་ལ་སོགས་འཛམ་གླིང་གི་བྱང་སྣེའི་འཁྱགས་རོམ་ས་གནས་མང་པོའི་ནང་ལ་ཡང་དོམ་དཀར་པོ་དེའི་རིགས་མཐོང་ཡ་ཡོད་པ་རེད། ཨ་དོམ་དཀར་པོ་དེ་དག་སྲོག་ཆགས་གཞན་པ་མང་པོ་ནང་ད་ཁྱུ་བསྒྲིགས་ནས་སྡོད་མཁན་ཞིག་མིན་པ་འདྲ། ཉམས་ཞིབ་ལས་བྱ་ཁག་ལ་མ་གཏོགས་རྩ་བའི་མི་དང་དམིགས་བསལ་གྱི་འབྲེལ་བ་མེད་པ་ཞིག་དང་དེང་སང་མི་རྣམས་ཀྱི་བྱ་སྤྱོད་ལ་བརྟེན་བྱས་རྗེས་གོ་ལའི་གནམ་གཤིས་ལ་འགྱུར་ལྡོག་ཡོང་གི་ཡོད་པ་དེ་ཡིས་འཁྱགས་རོམ་མང་བའི་ས་གནས་ཁག་གི་གཅིག་དྲོད་ཚད་ཚང་མ་ཡང་མཐོ་རུ་ཕྱིན་བྱས་ནས་འཁྱགས་རོམ་གྱི་ཞུ་ཚད་ཁག་ཡང་ད་ནམ་རྒྱུན་ལས་མཐོ་རུ་ཕྱིན་པ་དེ་ཚོས་ཀྱིས་ཁོ་ཚོའི་རྒྱུན་གཏན་གྱི་ཨ་ནི་ལྟོ་རིགས་ཁ་ཟས་ཁག་ཉུང་དུ་ཕྱིན་བྱས་ནས་སྣོད་བཅུད་རྟེན་འབྲེལ་ལ་ཡ། གནོད་སྐྱོན་དོ་ཕོག་ཤུགས་ཆེན་པོ་ཞིག་ཕོག་བྱས་རྗེས་སྲོག་ཆགས་དེ་རིགས་ཀྱི་གྲངས་འབོར་འདི་ད་རིམ་པས་རིམ་པས་ཉུང་དུ་འགྲོ་གི་ཡོད་པའི་གནས་སྟངས་དེ་ཚོ་ནི་གོ་ལའི་གནམ་གཤིས་འགྱུར་ལྡོག་གིས་གནོད་འཚེ་ཕོག་ཡུལ་ཟེར་བ་རེད་གནོད་འཚེ་ཕོག་ས་ཨང་དང་པོ་དེ་ཁོ་ཚོ་ཆགས་ཡོད་པ་རེད། བྱས་ཙང་དེང་སང་ད་བྱང་སྣེ་ཨག་ཀྲིག་ཁུལ་གྱི་འཁྱགས་རོམ་དེ་དག་གི་གནས་སྟངས་ལ་ཡ་ཚན་རིག་ཞིབ་འཇུག་པ་ཁག་དང་ད་ག་ནང་བཞིན་རི་དྭགས་སྲུང་སྐྱོབ་བྱེད་མཁན་ལ་སོགས་ཁོར་ཡུག་ལ་དོ་སྣང་ཡོད་མཁན་མང་པོ་གཅིག་གིས་ད་མ་འོངས་པ་ལ་ཡང་ཚ་དྲོད་འདི་འདྲས་རྒྱས་པ་ཡིན་ན། ཨ་ནི་གནས་སྟངས་ག་འདྲ་ཅིག་ཡོང་གི་ཡོད་ན་བསམ་ནས་བློ་འཚབ་ཆེན་པོ་གནང་གི་ཡོད་པ་འདྲ། དོམ་དཀར་དེ་ཚོའི་ཐོག་ལ་ཡང་ཉམས་ཞིབ་བྱེད་མཁན་ཚོས་གོ་ལའི་བྱང་སྣེ་ཨར་ཀྲིག་ཁུལ་གྱི་གཏན་ཆགས་ཨ་ནི་འཁྱགས་རོམ་དེ་དག་རིམ་པས་བཞུར་བྱས་ནས་རྒྱ་མཚོའི་མཚོ་ཁ་འདི་ད་ཇེ་མང་ཇེ་མང་རྒྱས་པ་ཡིན་ན། དོམ་དཀར་དེ་རིགས་ཀྱི་རྒྱུན་ལྡན་གྱི། འགྲོ་འདུག་སྤྱོད་གསུམ་ལ་ཡང་འགྱུར་བ་ཞིག་མངོན་གྱི་འདུག་ཞེས་གསུངས་ཡོད་པ་ནང་ད་ཨ་ཉམས་ཞིབ་ཚན་རིག་པ་ཚོས་སྤྱིར་བཏང་དོམ་དཀར་པོ་དེ་དག་དབྱར་ཁ་ཟླ་བ་འགའ་ཞིག་རིང་ལ་ཡང་རྒྱ་མཚོའི་སྟེང་གི་འཁྱགས་རོམ་དེ་ཚོའི་ཨི་ཁུང་རེད་སེར་ཁའི་སྟེང་ནས་སིལ་ཟེར་གྱི་འདུག་པ་མཚོ་ཕག་དེ་འདྲས་ཟིན་བྱས་ནས་ཨ་ནི་ཁོ་ཚོས་ཟ་གི་འདུག་པ་བྱས་ཙང་ད་ལྟ་དོམ་དཀར་པོ་དེ་ཚོ་སྤྱིར་བཏང་དོམ་གཞན་པ་ནང་ད་ཅིག་དགུན་ཁ་ཉལ་བྱས་དེ་འདྲས་བསྡད་ཡ་གི་ལུགས་སྲོལ་ཡོད་ས་མ་རེད།

ད་བྱང་ཕྱོགས་རྒྱ་མཚོའི་ནང་ལ་ཡང་འཁྱག་པ་མང་པོ་ཡོད་རེད་འདི་ནང་ནས་ཡང་འཁྱག་རོམ་ཆེན་པོ་འདི་འདྲས་ཡར་མར་འཁྱེར་འགྲོ་བ་ད་འདི་འདྲས་རྒྱ་མཚོའི་ནང་མཐོང་ཡ་ཡོད་རེད་བྱས་ཙང་འདི་འདྲས་འཁྱག་རོམ་འདི་ཚོའི་རིགས་ཉུང་དུ་ཉུང་དུ་འགྲོ་གི་ཡོད་པའི་གནས་སྟངས་དེ་ཚོས་ཉ་ཟིམ་ཡ་ཡིན་ནའི་རེད་སིལ་ཟིམ་ཡ་ཡིན་ནའི་རེད་འདི་འདྲས་ཀྱི་མཚོ་ཕག་འདི་ཚོ་ཟིམ་ཡ་གི་ད་ཆ་རྐྱེན་འདི་ཚོ་ཉུང་རུ་ཉུང་རུ་ཕྱིན་བྱས་ནས། བཅུད་དང་ལྡན་པའི་ཁ་ཟས་རག་གི་མེད་པའི་རྐྱེན་གྱིས་ཁོ་ཚོའི། ལུས་སྟོབས་འདི་ཚོ་ཉམས་པ་དང་ལྗིད་ཚད་འདི་ཚོ་ཆུང་རུ་ཕྱིན་བྱས་ནས་ག་རེ་ཞུ་དགོས་རེད་ཤེད་མོ་སྐྱོ་པོ་ཆགས་པ་དང་དོམ་ཕྲུག་གི་གྲངས་འབོར་དེ་ཡང་ཉུང་དུ་འགྲོ་གི་ཡོད་པའི་གནས་སྟངས་དེ་ལ་ཡང་ཁོར་ཡུག་སྲུང་སྐྱོབ་པ་ཚོས་བློ་འཚབ་ཆེན་པོ་གནང་གི་འདུག་ད་ག་ནང་བཞིན་ཁེ་ན་ཌའི་ཧཌ་སན་བྷེ་རྒྱ་མཚོ་འདིའི་ནང་ལ་ཡོད་པའི་དོམ་དཀར་ཉམས་ཞིབ་ལས་ཁང་གི་སྐུ་ཞབས་ཨེ་ཝན་རི་ཅར་སོན་གྱིས་གསུངས་པ་བྱས་ན།

རི་སྐྱེས་སྲོག་ཆགས་དེ་རིགས་ལ་ཡང་ཉེན་སྲུང་བདག་གཅེས་བྱེད་མཁན་རེད་ད་ག་ནང་བཞིན་ཨ་མི་རི་ཀའི་ས་ཁམས་ཞིབ་འཇུག་ལས་ཁང་གི་འགན་འཛིན་སྐུ་ཞབས Todd Atwood ཀྱིས་གསུངས་པ་བྱས་པ་ཡིན་ན། རྒྱུན་གཏན་ཡིན་ན་དཔྱིད་ཀའི་དུས་ལ་ཡང་ཨ་མི་རི་ཀའི་བྱང་ཕྱོགས་མངའ་སྡེ Alaska ནང་ལ་ཡང Beaufort རྒྱ་མཚོའི་ལྷོ་ཕྱོགས་ཁུལ་དུ་ཐད་འཕུར་གནམ་གྲུ་ནང་ནས་དོམ་དེ་རིགས་ག་བ་ག་བ་ཡོད་མེད་འཚོལ་ཞིབ་བྱས་བྱས་ནས་ཉམས་ཞིབ་བྱེད་རྒྱུའི་གོ་སྐབས་ཡོང་གི་ཡོད། ཡིན་ནའི་དེང་སང་འཁྱགས་རོམ་ཉུང་དུ་སོང་བའི་རྐྱེན་གྱིས་དོམ་དཀར་དེ་རིགས་ལ་མཚོའི་ནང་གི་ཉ་དང་མཚོ་ཕག་ལ་སོགས་འཇུ་རྒྱུའི་གོ་སྐབས་དེ་ཆུང་དུ་འགྲོ་གི་ཡོད་པ་དེ་ཡིས་དོམ་དཀར་དེ་རིགས་ཀྱི་འཚོ་ཐབས་སམ་འགྲོ་འདུག་སྤྱོད་གསུམ་ལ་འགྱུར་བ་ཞིག་ཡོང་གི་ཡོད་པ་མ་ཚད་ཁོ་ཚོའི་ཤེད་མོ་ཡང་དེ་གོང་གི་གནས་སྟངས་ལས་སྐྱོ་རུ་འགྲོ་གི་འདུག་དེ་འདྲས་གསུངས་ཞག Polar bear དེ་དག་གིས་རྒྱུན་དུ་སྤྱི་ཟླ་གསུམ་པ་ནས་སྤྱི་ཟླ་ལྔ་པ་བར་ལྟོ་ཆས་འཚོལ་ཡག་གི་དུས་ཚོད་ཞུ་དགོས་རེད་ཡར་མར་ཕྱི་ལ་དོན་ནས་ཡོང་བས་དུས་ཡུན་དེའི་རིང་ལ་ཡང་ཉམས་ཞིབ་བྱེད་རྒྱུའི་གོ་སྐབས་ཡོང་གི་ཡོད་འདུག་ན་ཡང་དེང་སང་དེ་སྔ་དང་མི་འདྲ་བར་རྒྱ་མཚོའི་སྟེང་ནས་མཚོ་ཕག་འདི་རིགས་ཟིམ་བྱས་ནས་ལྟོ་ཆས་ཟ་རྒྱུའི་ཆ་རྐྱེན་དེ་ཚོ་མེད་པར་འགྱུར་གྱི་ཡོད་པའི་གནས་སྟངས་ལ་བརྟེན་བྱས་ནས་དོམ་ཕྲུག་གསར་པ་མང་པོ་ཞེ་དྲག་མཐོང་ཡས་མི་འདུག་ཞེ་དྲག་གིས་ཉུང་རུ་ཕྱིན་ཞག་འདི་འདྲས་གསུངས་ཞག། དེ་བཞིན་ཨ་མི་རི་ཀའི་ནང་ལ་ཡང་དོམ་དཀར་པོ་འདི་ཚོའི་ཐོག་ལ་ཡང་ཉམས་ཞིབ་གནང་མཁན་ཚོས་གསུངས་པ་བྱས་ན། འདས་པའི་མི་ལོ་སུམ་ཅུ་སོ་དྲུག་ཙམ་ཞིག་གི་རིང་ལ་ཡང་དབྱར་ཁའི་དུས་སུ་སྤྱི་ཟླ་གསུམ་པ་ནས་དྲུག་པ་བར་ཟླ་བ་འགའ་ཞིག་རིང་ཉམས་ཞིབ་བྱེད་སྟངས་རེད། དེ་དག་དང་འབྲེལ་བའི་ལས་འཆར་ཁག་ལ་ཡར་རྒྱས་ཀྱི་འགྱུར་བ་ཞིག་བཏང་མ་ཐུབ་པའི་གོང་ནས་ཨ་ནི་དེ་ཁུལ་གྱི Arctic Tundra ཁུལ་གྱི་ཁོར་ཡུག་གནས་སྟངས་ལ་འགྱུར་བ་ཤུགས་ཆེ་བ་ཡོང་གི་འདུག།

བྱས་ཙང་ང་ཚོས་ཁོར་ཡུག་ལ་གནོད་འཚེ་ཆེ་བའི་ཨ་ནེ་ནག་རྫས་དུག་རླངས་ཁག་ད་དུང་ག་ཚོད་ཙམ་ཞིག་གཏོང་རྒྱུ་བྱ་བཞིན་ཡོད་ན། ད་ལྟའི་ཚད་གཞི་དེ་ལ་ད་དུང་རང་འཇགས་བཏང་བ་ཡིན་ན་དེ་སྔའི་གནས་སྟངས་ད་ཡག་པོ་དེ་ལ་སླེབས་ཡག་འདི་ཧ་ཅང་ཁག་པོ་ཆགས་འདུག་ཟེར་ནས་གསུངས་བཞག་བྱས་ཙང། དེང་སྐབས་ཨ་གནམ་གཤིས་འགྱུར་ལྡོག་ཡོང་གི་ཡོད་པ་དེ་ནི་གོ་ལའི་སྟེང་གི་འགྲོ་བ་མི་རྣམས་ཀྱི་བྱ་སྤྱོད་ལ་བརྟེན་བྱས་ནས་ཡོང་གི་ཡོད་རེད། ང་རང་ཚོའི་བྱ་སྤྱོད་དེ་དག་གིས་སྲོག་ཆགས་ཚང་མ་ལ་ཡང་དཀའ་ངལ་གསར་པ་ཞིག་བཟོ་གི་ཡོད་པ་མ་ཚད། ཁོར་ཡུག་ལ་གནོད་འཚེ་ཆེ་བའི་དུག་རླངས་ཉུང་དུ་གཏོང་མ་ཐུབ་པ་ཡིན་ན། Arctic Circle ཅེས་པ་བྱང་སྣེ་ཁུལ་གྱི་རྒྱལ་ཁབ་བཅུ་དགུའི་ནང་དུ་ཡོད་པའི་དོམ་དཀར་པོ་དེའི་རིགས་ཀྱི་གྲངས་འབོར་དེ་རིམ་པས་ཉུང་དུ་འགྲོ་རྒྱུའི་ད་ཉེན་ཁ་དེ་ཆེ་རུ་ཆེ་རུ་འགྲོ་གི་འདུག་གང་ཡིན་ཟེར་ན་ཁོ་ཚོ་ལ་ཡང་ད་ཚ་དྲོད་རྒྱས་ཀྱི་ཡོད་པ་དེས་དོ་ཕོག་དེ་ཐད་ཀར་ཕོག་གི་ཡོད་པ་དེ་ད་དངོས་གསལ་དོད་རུ་དོད་རུ་འགྲོ་གི་ཡོད་རེད། བྱས་ཙང་བྱང་ཕྱོགས་ཁུལ་གྱི་རྒྱ་མཚོའི་སྟེང་གི་འཁྱགས་རོམ་ཁག་དང་སྣོད་བཅུད་རྟེན་འབྲེལ་ཁག་ལ་ཡང་དེ་འབྲེལ་གྱི་ཚ་དྲོད་ཀྱི་དོ་ཕོག་ཅིག་བྱུང་བ་ཡིན་ན། གཟི་བརྗིད་ལྡན་པ་བྱང་སྣེའི་དོམ་དཀར་པོ་དེ་རིགས་མེད་པར་ཆགས་པའི་གནས་སྟངས་དེ་འདྲ་ཞིག་བྱུང་བ་ཡིན་ན་ནི། གནམ་གཤིས་འགྱུར་ལྡོག་གི་འཇིགས་པའི་དབང་གིས་དོམ་དཀར་པོ་དེ་ཚོ་གོད་ཆག་ཕོག་ས་ཟེར་ན་འདྲ་གོད་ཆག་ཕོག་ཡུལ་ཨང་དང་པོ་དེར་སླེབས་སྲིད་པའི་ཉེན་བརྡ་ཞིག་བཏང་བ་དང་སྦྲགས་ཨ་གནམ་གཤིས་ཚན་རིག་པ་ཁག་དང་ཨ་ནེ་རི་དྭགས་སྲོག་ཆགས་བདག་གཅེས་སྲུང་སྐྱོབ་གནང་མཁན་ཁག་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནས་ཨ་སྲིད་གཞུང་སོ་སོས་ཐུགས་ཁུར་ཆེ་ཙམ་ཞིག་བཞེས་བྱས་ནས་དུག་རླངས་ཉུང་འཕྲི་བྱས་བྱས་ནས་གོ་ལའི་སྟེང་གི་སྲོག་ཆགས་དེ་རིགས་ཆགས་ཡུལ་སྣོད་བཅུད་རྟེན་འབྲེལ་དང་ཁོར་ཡུག་ཚང་མ་རྩ་སྟོང་མི་འགྲོ་བར་བྱ་དགོས་པའི་ནན་སྐུལ་གནང་འདུག། དེ་རིང་གི་ལེ་ཚན་འདི་འདི་ཡང་མཇུག་སྒྲིལ་ཞུ་གི་ཡིན་ལྷན་རྒྱས་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ལེ་ཚན་རྗེས་མར་མཇལ་ཡོང།